ཨ་ནེ་བསྟན་འཛིན་ལྟ་ཚུལ་གལ་སྲིད་ཁྱོད་རང་གིས་ཡི་གེ་ཀློག་མ་ཤེས་ན། ཁྱོད་རང་གིས་སུ་ལ་སྐད་ཆ་དྲིས་ན་འགྲིག་གོ་ད་ཁྱོད་རང་གིས་འཛིན་གྲྭ་གཅིག་པ་ལ་སྐད་ཆ་དྲིས་གོ་ད་ཧཱུྃ་སེ་ཁྱོད་རང་འཛིན་གྲྭ་གཅིག་པ། ད་ལྟ་ཁོ་ཚོ་ཚང་མ་ནང་ལོགས་ལ་སུ་ལ་སྐད་ཆ་དྲིས་ན་འགྲིག་གོ་རེད་ཨོ་ཁེ། ཁེ། ཨོ་ཡ་ཀློག་ཨ་རྒྱགས་པ།
རྒྱགས་པ། སྐམ་པོ།

ལྡོག་ཕྱོགས་ལབ་ཡོད་པ་ད་ནག་པོ་གི opposite ལྡོག་ཕྱོགས་ག་རེ་རེད། ལྡོག་ཕྱོགས་ཆེན་པོ་རིང་པོ། མ་རེད་ད་ནག་པོ་ནག་པོ་ལབ་ཡིན་ནག་པོ།
no ནག་པོ་ཨ་ནི། དཀར་པོ། ཨ་ནི་ཆེན་པོ་གི་ལྡོག་ཕྱོགས་ག་རེ་རེད་ཤག། ཆུང་ཆུང།

ཉེ་བར་བྱེད་པར་བལྟ། འདིས་བརྩོན་འགྲུས་སེམས་ལ་ཉེ་བར་བྱེད་པར་བལྟ། རྗེས་མ་ངས་དྲི་བ་དྲི་ཡ་རེད་ད། ཐུང་ཐུང་གི་ལྡོག་ཕྱོགས་ག་རེ་རེད་ལབ་དུས་ཁྱོད་ཚོ་རིང་པོ་ལབ་ནས་ལན། ཏག་ཏག་ཏག་རྒྱ་ཡིས་རྒྱོབ་པར་བལྟ། ཨ་ནི་གཞན་པ་ཁྱོད་ཚོ་གི་ལྡོག་ཕྱོགས་གཞན་པ་ཁྱོད་རང་ཚོ་ཤེས་མཁན་དེ་འདྲས་ཡོད་བས། དེའི་ནང་ལ་མེ་སྒྱོགས་དེ་འདྲས་ཡོད་བས། ག་རེ་ཡོད་ས་རེད།

འདི་ད་ལབ་ཚར་སོང་ལབ་ཡིན། གཞན་པ་གཞན་པ། བུ་དང་བུ་མོ།
གཉིས་ཀ་མཉམ་དུ་ལབ་ཡོད་དོ་ཁྱོད་འདི་ལབ་ཡོད་མ་རེད་ལབ་ཡིན་གཅིག་ལབ་ཅིག་གཞན་པ་འདི་སྐད་ཆ་དྲིས་གོ་རེད་ལབ་ཡིན། བུ། བུ་གི་ལྡོག་ཕྱོགས་ག་རེ་རེད་ལབ་ད།
བུ་ལྡོག་ཕྱོགས་ག་རེ་རེད།

བསྟན་འཛིན་རྣམ་རྒྱལ་ཚེ་སྒྲུབ་ལ་ག་རེ་ཡོད། རྣམ་རྒྱལ་ཡིན་ད་རྣམ་རྒྱལ་ལབ་ད། སྐྱུར་མོ་མངར་མོ།
སྐྱུར་མོ། མངར་མོ་ཁ་ཅིག། མངར་མོ། མངར་མོ་ཨ་ཅེ་ལྡོག།
མངར་མོ་ཨ་ཅེ་ལྡོག་ཕྱོགས་ག་རེ་རེད་ལབ་ད། ལྡོག་ཕྱོགས། མངར་མོ་ཨ་ཅེ་ལྡོག་ཕྱོགས་ག་རེ་རེད། ཡ་བསྟན་འཛིན་སུ་ཡིན་ད། སྐྱུར་མོ། སྐྱུར་མོ། སྐྱུར་མོ་ཟེར་ནི་ད་གཞན་པ་ག་རེ་ཡོད།

ཤར་ལྷོ་ར་ཤར་ཕྱོགས་བཞི་ཡོད་ར་ཤར་དེའི opposite ཡོད་ར་ལྡོག་ཕྱོགས་ག་རེ་རེད། དེ་ལ་ང་ལ་ནི། ཡ་ཡ་ཨ་ལབ་ད། ཨ་ལབ་ད།
ཤར་བ་ནུབ་པ་ཤར་བ་ནུབ་པ། ཤར་གྱི་ལྡོག་ཕྱོགས་ནུབ་རེད་པ། ནི་ད་གཉིས་ལྷག་སོང་ལྷོ་གྱི་ལྡོག་ཕྱོགས་བྱང། ཡ་ད་ཁྱོད་ཚོ་ཡག་པོ་ལབ་སོང་ཐུགས་རྗེ་ཆེ་ད་ང་ཚོ་སྒྲུང་གཅིག་ཀློག་ཡ་ཡིན་ད་སྒྲུང་གཅིག་ཀློག་ཡ་ཡིན་ད་སྦྲུམ། ལ་རྒྱལ་ལ། ཐུགས་རྗེ་ལ་ང་ཚོ་སྒྲུང་གཅིག་ཀློག་ཡ་ཡིན་ད།

ཨ་ནི་ངས་ཡང་སྐྱོར་ཅིག་ཀློག་གི་ཡིན་ད་ཁྱོད་ཚོ་ཡག་པོ་ཉན་ཨ།
ལ་སོ། ལ་སོ།
ལ་སོ།
སྔོན་ཞིང་པ་ཞིག་ལ།
སྔོན་ཞིང་པ་ཞིག་ལ། པ་ཞིག་ལ།

གཅིག།
གཉིས། བཞི།
ལྔ། གསུམ། དགུ། བརྒྱད། བཅུ། བདུན། ཡིན། ཕྱི་གཉིས། ཀྱི། ནི། ཕྱི། ལས། ནི། ཅི། དེ། རང། གི། ལས། དགེ།

ལེ་ལོ་ཅན་དེ་རང་གི་ལས་ཀྱི། དེ། དེ་ཧུར་བརྩོན་ཆེ་ཆེ་བའི་ཁྱི་དེ་དེ་ནི་གུ
གུ་ནི་དེ